དེ་རིང་གི་ང་ཚོའི་རླུང་འཕྲིན་ཁང་གི Podcast བསྐྱར་ཞིབ་ཀྱི་ལས་རིམ་འདི་གུས་མོ་བསོད་ནམས་དབྱངས་འཛོམས་ཀྱིས་གཙོ་སྐྱོང་ཞུ་གི་ཡིན། གཟའ་འཁོར་འདིའི་ནང་འཛམ་གླིང་ཐོག་གི་གསར་ཤོག་ཆེ་ཁག་ཚོས་དེང་སྐབས Atlantic རྒྱ་མཚོ་ཆེན་པོའི་ནང་རྒྱུག་པའི་རྒྱུག་ཆུ་གཙོ་ཆེ་ཁག་རྒྱུག་ཚད་འགོར་དུ་འགྲོ་གི་ཡོད་པའི་གནས་ཚུལ་སྤེལ་བ་འདི་ནི་འཛམ་གླིང་གི་གནམ་གཤིས་ལ་འགྱུར་ལྡོག་ཆེན་པོ་ཞིག་འགྲོ་གི་ཡོད་པའི་རྟགས་མཚན་གསར་ཤོས་ཤིག་ཡིན་པ་གསར་འགྱུར་སྤེལ་ཡོད། དེ་རིང་གི་ང་ཚོའི Podcast བསྐྱར་ཞིབ་ནང། ཚན་རིག་པ་ཚོས་དེའི་སྐོར་ལ་ག་རེ་བཤད་ཀྱི་ཡོད་མིན་གྱི་སྐོར་ལ། ངའི་ལས་རོགས་ཚེ་བརྟན་དབང་ཕྱུག་ལགས་དང་གླེང་མོལ་ཞུ་གི་ཡིན། ཚེ་བརྟན་དབང་ཕྱུག་ལགས་ཐོག་མ་དེ་དེ་རིང་གི་གསར་འགྱུར་གྱི་ནང་དོན་དེ་ངོ་སྤྲོད་གནང་རོགས། རེད་ད། དེ་གསར་འགྱུར་ཁོ་རང་དེ་དེ་དེ་རྙོག་དྲ་ཚ་པོ་ཅིག་རེད་བཞག་ལྷག་པར་དུ་ད་ཚན་རིག་དང་དེ་ཚོ་ཞིབ་བྱས་བྱས་ང་ཚོ་འདྲ་ཚན་རིག་གི་ཤེས་བྱ་ད་དུང་ཞེ་དྲག་མེད་དུས། སྟབས་བདེ་པོ་ཅིག་སྒང་ནས་འགྲེལ་བཤད་རྒྱབ་ཁག་པོ་བཟོ་འདྲ་འདུག་སྟེ་ཡིན་ནའི་ད་གཙོ་བོ་དེ་འདི་རེད་བཞག་ད་ད་རིང་ཁ་སང་ཡིན་ན་འཛམ་གླིང་གི་གནམ་གཤིས་འགྱུར་ལྡོག་ད་འགྲོ་གི་ཡོད་རེད་ཅེས་ཚང་མ་ལོག་གིས་བཤད་ཀྱི་ཡོད་རེད་པ་འདི་འདྲའི་རྟགས་མཚན་དེ་ང་རང་ཚོས་མང་པོ་མཐོང་གི་འདུག་ཨང་ད་རྟགས་མཚན་མངོན་གསལ་དོད་ཤོས་དེ་ཡིན་ན་ས་ཆ་དྲོ་རུ་འགྲོ་ཡག་ད་ང་རང་ཚོ་བོད་དུ་ཨ་ཡིན་པ་ཡིན་ན་དཔེར་ན་ཆ་བཞག་ན་ལྷ་ས་ཡིན་པ་ཡིན་ན་སྔ་མོ་ང་ཚོ་ཆུང་ཆུང་སྒང་ད་ལྷ་སར་ཡོད་པའི་སྐབས་དང་ད་ཨ་ནི་དེའི་རྗེས་ལ་ད་ལོ་ཕལ་ཆེར་བཅུ་ཉི་ཤུའི་གོང་ལ་ལྷ་ས་ལ་ཡང་དུག་སྦྲང་དེ་འདྲ་ཅིག་ཡོད་མ་རེད་ད་སྦྲང་བུ་མི་ལ་སོ་རྒྱག་མཁན་དེ་ཡོད་རེད་ད་ལེ་གང་ལྟར་ང་རང་ཚོ་རྒྱུན་དུ་མཐོང་ཡག་དུག་སྦྲང་ཆུང་ཆུང་ཞིག་འདུག་ག། དེ་འདྲས་ཅིག་ཡོད་མ་རེད་ད་ད་རིང་ཁ་སང་ཡིན་ན་ལྷ་སར་འགྲོ་དུས་ད་དུག་སྦྲང་ཞེ་པོ་ཅིག་སླེབས་བསྡད་འདུག་ག། དེ་ཡིས་ཨེན་བེ་དེ་ད་གནམ་གཤིས་འགྱུར་ལྡོག་འགྲོ་གི་ཡོད་པའི་རྟགས་མཚན་རེད་ཅེས་མངོན་གསལ་དོད་ཤོས་ཅིག་གིས་དེ་འདུག་ལ། ལྷ་ས་ད་དུང་ང་ཚོ་སྔོན་མ་ཆུང་ཆུང་སྒང་དང་མ་འདྲ་བ་དེང་སང་ལྷ་སའི་རི་དེ་ཚོ་དཔེ་ད་དབྱར་ཁ་ད་ལྗང་ཏིང་ཏིང་རེད་ཅེས་ཞོགས་གས་ད་སྨུག་པ་ད་རྒྱབ་དེ་འདྲས་བྱེད་དུས་ད། དངོས་གནས་ལྷ་ས་ད་ཨེ་ཡིན་བསམ་སོང་ད་ང་ཚོ་ད་ཆུང་ཆུང་སྒང་ལྷ་སའི་ལུང་པ་དེ་ལ། དཔེ་དེ་གནམ་གཤིས་མ་འདྲ་བ་ཅིག་ཆགས་ཡོད་པ་དེ་མངོན་གསལ་དོད་པོ་ཞེ་པོ་ཅིག་འདུག་ཨ་ནི་མི་ཚོས་སྤྱིར་བཏང་གི་ཟེར་གྱི་ཡོད་རེད། གནམ་གཤིས་འགྱུར་ལྡོག་ཕྱིན་པའི་མངོན་གསལ་དོད་ཤོས་དེ་ག་དེ་ཡིན་ན་གཅིག་ཡིན་ན་ད་འཛམ་གླིང་གི་བྱང་སྣེ་དེ་བྱས། གཅིག་དེ་ཡིན་ན་འཛམ་གླིང་གི་ལྷོ་སྣེ་དེ་བྱས། གཅིག་ཡིན་ན་བོད་ས་མཐོ་དེ་ད་ས་མཐོ་པོ་ཞེ་པོ་ཅིག་དང། དེ་འདྲས་དངོས་གནས་མེད་འགྲོ་སེམས་ཚར་འདུག་ངས་ཡང་ད་དེ་ག་དེ་དཔེ་མཚོན་རེ་བྱེད་ང་རང་ཚོ་མི་རང་མཐོང་ཡག་ཡོད་པ་དང་གཟུགས་པོའི་སྒང་ཚོར་ཡག་ཡོད་པ་ཡིན་ན་ད་དེ་ཚོ་མཐོང་གི་འདུག་ཨང་གཅིག་གི་གནམ་དྲོ་རུ་དྲོ་རུ་འགྲོ་གི་ཡོད་པ། ད་ད་རིང་གི་གསར་འགྱུར་དེ་ཡིན་ན་འཛམ་བུ་གླིང་གི་གནམ་གཤིས་འགྱུར་ལྡོག་འགྲོ་གི་ཡོད་པའི་ད། རྟགས་མཚན་ཡང་གསར་པ་ཞིག་ཡིན་པ་མ་ཟད་ཨ་ནི་ཞེ་དྲག་གི་ད་བློ་འཚབ་བྱེད་དགོས་ཡག་ཅིག་རེད་ཅེས་བྱས་ཁ་སང་དང་པོ་དེ་ཡིན་ན Washington Post གསར་ཤོག་འདིའི་མདུན་ཤོག་སྒང་ལ་གནས་ཚུལ་དེ་རིང་པོ་བྱས་བྱས་གལ་ཆེན་པོ་བྱས་བཏོན་སོང་ཉིན་ཁ་ཤས་ཤིག་གོང་དུ་ཡང་ད་ད་རིང New York Times ད་ཨ་མི་རི་ཀའི་ནང་ལོགས་གསར་ཤོག་ཆེ་ཤོས་ཡིན་པ་མ་ཟད་ཕལ་ཆེར་འཛམ་བུ་གླིང་ནང་གསར་ཤོག་ཆེ་ཤོས་ཡིན་གྱི་རེད་མདུན་ཤོག་ལ་ཡང་དཔེ་གནས་ཚུལ་ཞེ་པོ་ཅིག་གལ་ཆེན་པོ་བྱས་བྱས་ད་དྲ་ལམ་སྒང་ནས་ང་ད New York Times སྒང་ཕྱིན་ན་ད་རིང་དེ་ལ་ད་ག་ཚོད་རེད་ཡི་གེ་ཀློག་ཡག་གཅིག་པོ་མ་ཡིན་པ་ཁོས་པར་དང་ཨ་ནི་ཞེ་པོ་ཅིག་མང་པོ་བྱས་བཞག་ཅིག་ཞེ་པོ་ཅིག་ལྟ་ཡག་འདུག་ད་འདི་ཁོ་ཚོ་ཡིན་ན་གནས་ཚུལ་གལ་ཆེན་པོ་ཞེ་པོ་ཅིག་བཤད་བཞག་ད་འདི་ག་རེ་རེད་དོ་ཟེར་ན། ང་རང་ཚོས་གཅིག་བལྟས་པ་ཡིན་ན་འཛམ་བུ་གླིང་གི་ད་རྒྱ་མཚོ་བལྟས་པ་ཡིན་ན་རྒྱ་མཚོར་རྦ་རླབས་ཡོད་རེད་དེ་ཡིན་ནའི་ད་རྒྱ་མཚོ་འདུག་སེ་ཆུ་ཁེངས་བསྡད་པའི་བཟོ་འདྲ་རེད་པ། དོན་དངོས་ཐོག་ལ་ཡང་རྒྱ་མཚོའི་དཀྱིལ་དེ་ལ་ཡང་གཙང་པོ་ཆེན་པོ་ཞེ་དྲག་ཡོད་རེད། རྒྱུག་ཆུ་ཆེན་པོ་ཞིག་རེད། ཨ་ནི་རྒྱུག་ཆུ་འདིའི་ནང་ནས་རྒྱུག་ཆུ་ཆེ་ཤོས་གཅིག་ཡིན་ན་ད་ལྟ་ནུབ་བྱང། རྒྱ་མཚོ་ཆེན་མོའི་ནང་ལོགས་ད Atlantic དང་ཁོང་ཚོས་དབྱིན་ཇིའི་ནང་ལོགས་ལ་ཡ་ནུབ་བྱང་རྒྱ་མཚོ་ཆེན་མོའི་ནང་ལོགས་ལ་ཡ་ཡིན། ད་ལྷོ་ཨ་མི་རི་ཀའི་ས་རྒྱུད་ཀྱི་འདི་ནས་བྷར་ཛིལ་གྱི་ད་གོ་ཏི་བྷ་ནས་འགོ་བཙུགས་བྱས་ད་ཡར་ཡོང་བྱས་དབུས་ཨ་མི་རི་ཀ་བྱས་ཨ་ནི་ཨ་མི་རི་ཀའི་ཨ་འདི་ད་མཱ་ཡ་མི་ད་ཀི་རུ་པི་ཡན་གྱི་གླིང་ཕྲན་དེ་ཚོ་ད་དེ་ཚོ་ད་གང་ད་ཆུ་དེ་ཚོ་དྲོ་པོ་བྱས་རྒྱ་མཚོ་ཆེན་པོ་ཞེ་པོ་ཅིག་ཡོད་རེད་འདི་ནས་ཡར་འགོ་བཙུགས་བྱས་དཔེ་གཙང་པོའི་ཚུལ་དུ་ཡར་རྒྱུག་བྱས་ཡིན་ན་དཔེ་འཛམ་གླིང་གི་བྱང་ནི་ཁྲི་དོ་བ་ལ་ཡ་ད་ཡོད་ཁོང་ཚོས Greenlands ནས་འབྱོར་བ། འདིའི་ཁྲི་དེ་བུ་དོ་ཁོ་རྩ་མགོ་ཆེན་པོ་བཞུ་སྤྱོར་ས། ད་རྩ་མགོ་དེ་ན་ལ་ཡ་ཆུ། ག་ཚད་ཚད་མ་མགོ་དྲུག་གོ་རེ་རྒྱ་མཚོའི་དཀྱིལ་རྩ་མགོ་རེ་ད་ག་ཚོད་རེ་ཆུ་ཡ་ཡ་མ་ཞེ་བ་རྒྱུག་དེ་གོ་རེ། ཁོའི་ཆུའི་ཅུང་དེ་ག་ཚད་ཚོད་ཡོད་མེད་དེ་ཁོང་ཚོས་དེ་དཔེ་བཞག་བཞག། འདིའི་ན་ལོ་ལ་ཡ་རྒྱུག་དྲུག་ཡ་ག་ཆུའི་མང་ཉུང་བརྗོ་ཡོར་བ། དེ་ཡིན་ན་ད་ལྟ་འཛམ་བུ་གླིང་ན་ལ་ཡོད་པའི་རྩ་མགོ་ཚང་མ་བསྡོམ་པ་ཡིན་ནའི་ལས་འདིའི་ཨེ་ནི་ལྡབ་སུམ་ཅུ་ཙམ་ཆེ་བ་རེད། ད་བྱས་ཙང་ད་ཆེ་ཆུང་དེ་དག་བདག་གིས་ཚགས་ཁུག་རོགས། འདིའི་ཆུའི་རྒྱུག་ཆུ་དེ་ཆུ་དེ་ཡིན་ན་ཕྱོགས་གཅིག་ལ་རྒྱུག་གི་མི་འདུག་ག་རེ་ཟེར་ན་ཆུའི་སྒང་དེ་གའི་སྒང་མགོ་ལོགས་ཡིན་ན་ལྷོ་ནས་ཡར་བྱང་ལ་ཡར་རྒྱུག་བྱས་ད་ལྷོ་ངོས་ཕྱོགས་དེ་གའི་གང་དང་ཨ་མི་རི་ཀའི་མཱི་ཨ་མི་དང་ཀེ་རུ་བི་ཨེན་གི་དང་དེ་ཚོ་གང་ག་ཡིན་ན་གནམ་གཤིས་དྲོ་པོ་ཞེ་པོ་ཅིག་རེད་དབྱར་དགུན་སྟོན་དཔྱིད་མེད་པ་འདིའི་ཆུ་དྲོ་པོ་དེ་གའི་དེ་ཡིན་ན་ཡར་རྒྱུག་བྱས་ད་ཁོ་གཙང་པོའི་ཆུ།

ཨ་ནི་དབང་ཕྱུག་ལགས་ཀྱིས་ད་ལྟ་གོང་ལ་ད་རྒྱ་མཚོའི་ནང་ལ་གཙང་པོ་དེ་འདྲའི་ག་འདྲས་རྒྱུག་གི་ཡོད་མེད་སྐོར་ལ་འགྲེལ་བཤད་ཞིག་གནང་སོང་དེ་ནས་གསལ་དུ་ཞེ་དྲག་ཕྱིན་སོང། ཨ་ནི་ཚན་རིག་པ་ཚོའི་ངོས་ནས་རྒྱ་མཚོའི་ནང་གི་གཙང་པོའི་རྒྱུག་ཚད་དེ་འགོར་དུ་འགྲོ་གི་ཡོད་པ་གི་རྒྱུ་མཚན་འགྲེལ་བཤད་ག་འདྲས་ཞིག་རྒྱག་གི་ཡོད་ན་ལོ། ད་དེ་ཁོང་ཚོས་རྒྱུ་མཚན་རེད་ཅེས་གཙོ་བོར་དེ་ག་རེ་རྒྱག་གི་འདུག་ཟེར་ན་ད་འཛམ་བུ་གླིང་གནམ་གཤིས་འགྱུར་ལྡོག་ཞེ་པོ་ཅིག་ཡོད་རེད་པ་གནམ་གཤིས་འགྱུར་ལྡོག་ཕྱིན་བྱས་ཡིན་ན་གནམ་གཤིས་འགྱུར་ལྡོག་ངས་ད་གིན་ཞུས་པ་ནང་བཞིན་ཅེས་མངོན་གསལ་དོད་ཤོས་གཅིག་ཡིན་ན་འཛམ་གླིང་བྱང་སྣེ་དང་ལྷོ་སྣེ་ཨེ་ནི་བོད་ས་མཐོའི་སྒང་ཡིན་སྐོར་ལ་ལྷག་པར་དུ་འཛམ་གླིང་ལྷོ་སྣེ་དང་བྱང་སྣེ་ད་ད་བྱང་བྱང་ལྟས་ཁྱད་དེ་རེད་བྱང་བྱང་ལྟས་ཁྱད་ཅེས་བྱང་གི་དཔེ་ཡང་ད་འཁྱགས་རོམ་ནང་བཞིན་ཆེ་ཤོས་གཅིག་ཡིན་ན་ཨ་འདི Greenland ཟེར་མཁན་དེ་རེད་ད Greenland ཟེར་མཁན་དེ་ག་ཚོད་རེད་ཅེས་ཀྱི་ཁོའི་ཚིག་གི་གོ་དོན་དང་དངོས་ཡོད་གནས་ཚུལ་དེ་མི་འདྲ་ཞེ་པོ་ཅིག་རེད་འདུག་ཨ་འདི Greenland ཟེར་ཙམ་པ་ས་ལྗང་ཁུ་ཟེར་མཁན་བཟོ་འདྲ་ཅིག་ཕ་གི་ད་གླིང་ཕྲན་ཆེན་པོ་ཞེ་པོ་ཅིག་རེད།

ད་ཆུ་གཅིག་ཚ་མེད་སྐྱོར་དང་ཚ་ཡོད་སྐྱོར་བྱས་ན་ཚ་ཡོད་སྐྱོར་དེ་བཞི་བཅུ་ཇི་གོ་བརྗེས་ཡོད་ས་རེད། དེ་བྱེད་དུས་དང་པ་ཏག་འཁྱག་པ་བཞི་བཅུ་བཞུར་རྗེས་ཆུ་མ་གུ་བཞི་བཅུ་བྱུང་དུས་ཚ་མེད་པའི་ཆུ་དེ་མ་གུ་བཞི་བཅུ་གས་ཡིན་ན་ད་ག་འདྲ་ཚ་ཆུ་ཡིན་པ་དེ་གས་མ་བཞི་བཅུ་སླེབས་དུས་དང་པ་ཡིན་ན་རྩ་མགོའི་འོག་གི་རྒྱུག་ཆུ་འབྱོར་བ་དེ་རྒྱུག་སྟངས་དེ་ཡིན་ན་རྒྱུག་མ་ཐུབ་ཅེས་བྱས། ཨ་ད་དེ་ནི་དེ་ཁོ་ཚོས་ད་རིང་སྤེན་ཆེད་བཤམས་ན།

འོག་ནས། གྲང་མོ་དེས་སྒང་དེ་བཀག་བྱས་འོག་དེ་ག་དེ་ཡར་རྒྱུག་མ་ཐུབ་བྱས་བྱས། དེ་གས་དེ་ཨེ་ནི། དཀའ་ངལ་ཞེ་པོ་ཞིག་འཕྲད་བྱས་ད་ག་འདྲ། ཡིའི་ཆུ་གྲང་མོ་དེ་གས་དེ་མར་ཡོང་ཡག་ལ་ཡ་དཀའ་ངལ་དེ་ག་ཙམ་ཞིག་མེད་པ་བྱས། ལྷོ་ཕྱོགས་ནས་ཡར་ཆུ་ཚ་པོ་བསྐྱལ་ཡག་དེ་ཡིན་ན་ཞེ་པོ་ཅིག་འགོར་དུ་ཕྱིན་བཞག། བྱས་འགྲོ་དུས་ཙམ་པ། ཕྱོགས་གཅིག་ནས་ཡི། གྷི་རིན་ལན་དང་འཛམ་གླིང་བྱང་སྣེ་དེ་ཚོ་ལ་ཡ་གནམ་དྲོ་རུ་ཕྱིན་བྱས་འཁྱགས་པ་བཞུར། ཕྱོགས་གཞན་པ་ཞིག་ནས་ཡིའི་འཁྲིས་ཀྱི་རྒྱ་མཚོ་དེ་གས་ཡང། གྲང་དུ་འགྲོ་གི་འདུག། གྲང་རུ་ཕྱིན་བྱས་ཡིན་ན་དེའི་གཡས་གཡོན་ལ་ཡང་ཡང་ན་ཤུགས་རྐྱེན་དེ་ཡང་ཡང་ག་དོ། རྒྱུ་མཚན་རིགས་ཀྱི་ཁོ་ཚོས་གྲང་ཡར་དེ། གཙོ་བོ་ཇི་ད་ག་འདའ་བ་ཕལ་ཆེར་དེ་ཡིན་པའི་སྒྲ་བྱས་བྱས། ཨོ་ཆུ་ལ་རྒྱུན་དུ་ང་ཚོས་ད་བོད་པ་ཚོའི་ངོས་ནས་བཤད་ཡ་དེ་ལ་ད་ཡི་རྒྱ་མཚོ་ཆེན་མོ་ལ་ད་རྒྱ་མཚོའི་ཆུ་དེ་ག་དུས་ནས་ཚྭ་ཆུ་ཡིན་པ་ཅིག་ངོས་འཛིན་བྱེད་ཀྱི་ཡོད་རེད་བ། ཨ་ནི་དེའི་སྒང་ལ་ད་འཛམ་བུ་གླིང་གོ་ལ་དེ་བརྒྱ་ཆ་བདུན་ཅུ་ཙམ་ད་རྒྱ་མཚོས་ཁེངས་ནས་བསྡད་ཡོད་རེད། ཨ་ནི་རྒྱ་མཚོའི་དཀྱིལ་ལ་ཡོད་པའི་རྒྱུག་ཆུ་ཆེན་པོ་དེ་ཚོ་ཡོད་པ་མིའི་རིགས་ཀྱིས་གནའ་སྔ་མོ་ནས་ཤེས་ཀྱི་ཡོད་ན་ག་འདྲས་རེད་འདུག་ལགས།

གཅིག་ཤེས་ཡག་གི་དོད་པོ་བཞི་བཞི་དང། ཨ་ཁུ་བདེ་སྐྱིད་ཁྲི་བརྟན་པ་ལ་ཡང་དོད་པོ་ཞིབ་བརྟག་དཔྱད་བྱས་རྗེས་རྒྱ་མཚོའི་དཀྱིལ་ལ་ཡང་ད་རྒྱུག་ཆུ་ཆེན་པོ་འདི་ཡོད་པ་ཅིག་ཡིན་ན་ཐེངས་མ་དང་པོ་དེ་ད་ཁོས་ཤེས་པ་མ་ཟད་ཡིན་ན་རྩོམ་ལ་བྲིས་མཁན་དང་པོ་དེ་ཁོ་རང་རེད་བཞག་དེ་ནས་ཡིན་ན་ཨ་ནི་ཨ་མི་རི་ཀའི་མཁས་པ Benjamin Franklin ཟེར་མཁན་རེད་ད་དེ་ཡིན་ན་ཁོ་རང་ཡིན་ན་ཨ་མི་རི་ཀའི་ད་རྒྱལ་ཁབ་དང་པོ་བཙུགས་མཁན་གྲས་རེད། ཡུ་རོབ་ཏུ་ཕར་ཕྱིན་ཁོ་རང་ད་ཨ་མི་རི་ཀའི་དངོས་གནས་རྩ་ཁྲིམས་དེ་ཚོ་བཟོ་ཡག་ལ་ཡང་ཞེ་དྲག་གི་ལེགས་སྐྱེས་ཕུལ་ཡོད་མ་ཟད་ཁོ་རང་རང་ཡང་ཚན་རིག་པའི་མཁས་པ་ཅིག་རེད། བྱས་བྱས། ཁོ་རང་གིས་གཅིག་སྟོང་བདུན་བརྒྱའི་ལོར་སླེབས་དུས་ཙམ་པ་ཨ་ནི། ཨ་མདའ་དེ་ངས་ཨ་མདའ་ཞུས་པའི་ཨ་ཏི་ལན་ཏིག་གི་ཆེན་པོའི་ནང་ལོགས་ཡ། ལྷོ་ཕྱོགས་ནས་ནུབ་ཕྱོགས་བར་དུ་གི་ཨ་ནི། འགྲོ་མཁན་གྱི་ད་གཙང་པོ་ཆེན་པོ་དེ་ཡོད་པ་དེ་ཁོ་རང་གིས་ག་ཟེར་རེད་ས་བཀྲ་བཟོ་འདྲ་ཅིག་བྲིས་ཐུབ་མ་ཟད། དབྱིན་ཇིའི་ནང་ལོགས་ལ་ཡ Gulf Streams ཅེས་བྱས་ད་མིང་དེ་དང་པོ་དེ་བཏགས་བཞག་ད་དེ་ཚོ་མིན་ན་ཕལ་ཆེར་དང་པོ་དང་པོ་དེ་ཚོ་ཤེས་པའི་དུས་ཚོད་དང་པོ་ཡིན་ས་རེད། དེའི་རྗེས་ལ་ཡིན་ན་དེ་ཚོ་ག་ཚོད་རེད་ཅིག་མགྱོགས་ལོས་ག་ཚད་འགྲོ་གི་ཡོད་མེད་ད་དོ་ཚོ་ཚན་རིག་བརྟག་དཔྱད་བྱེད་ཡས་རེད་ད་ཐེངས་མ་མང་པོ་བྱས་ཤག། བྱས་མ་ཟད་ཡིན་ན་ད་ཉེ་དུས་ནས་ཆ་བཞག་པ་ཡིན་ན་སྤྱི་ལོ་ཉིས་སྟོང་བཅུ་བཞི་ལོ་དོ་ནས་ད་ཁོ་ཚོས་མགྱོགས་ཚད་དོ་ཚོ་ཞིབ་ཞིབ་བརྟག་རྒྱབ་བྱས་ཡིན་ན་ད་ག་ས་ག་ལ་ཡ་གཏིང་རིང་ལོས་ན་དོ་ཚོ་སྒང་ག་བརྟག་རྒྱབ་ཐུབ་བྱས་ཡིན་ན་ད་རིག་གས་ད་ག་ཚད་མགྱོགས་ལོས་འགྲོ་གི་ཡོད་མེད་ཆུ་དོ་ཚོའི་དྲོད་ག་ཚད་ཡིན་མེད་དོ་ཚོ་ཚང་མ་ལོག་ད་ག་ད་ཚན་རིག་པ་ཚོས་ཤེས་གི་ཡོད་ས་རེད་བྱས་ད་ཁོའི་ཚན་རིག་པ་ཚོས་ངོས་ལེན་བྱེད་སྟངས་དེ་ཚོ་དེ་རེད་ཤག་ད་དེའི་དང་འབྲེལ་བ་ཡོད་པ་ཚན་རིག་པ་ཚོས་ཀྱིས་ནི་ས་དང་དེ་ཚོ་བྲུས་བྱས་སྔ་མོའི་འཛམ་བུ་གླིང་གི་ད་གནམ་གཤིས་དེ་ཚོ་ག་འདྲ་ཞིག་ཡོད་མེད་དེ་བལྟ་ཐུབ་ཀྱི་ཡོད་རེད། ལྟ་དུས་ཙམ་པ་ཡིན་ན་སྔ་མོ་ད་ཕལ་ཆེར་ལོ་བཅུ་གསུམ་བཅུ་བཞི་སྟོང་ཕྲག་བཅུ་གསུམ་བཅུ་བཞི་ཙམ་གོང་ལ་ཡང་ཨ་ནི། ཞེ་པོ་ཅིག་གནམ་གྲང་མོ་ཆགས་པ་ལྟ་བུ་ག་ཚོད་རེད་འཛམ་བུ་གླིང་དེ་སྔ་མོ་སྔ་མོ་ཡིན་ན་དྲོ་པོ་ཡོད་པ་བྱས་དེའི་རྗེས་ལ་ཡིན་ན་གྲང་མོ་ཞེ་པོ་ཅིག་ཆགས་བྱས་དཔེ་འཁྱག་རོམ་བྱས་བྱས་ད་ལྟ་ད་ཕ་གི་ཡ་འཛམ་གླིང་བྱང་སྣེ་ལ་ཡང་འཁྱག་རོམ་རེད་བ་དེ་ཚོ་ནང་བཞིན་ཡིན་ན་དཔེ། ཨ་མེ་རི་ཁ་དེ་ཚོ་ཡ་དཔེ་འཁྱགས་རོམ་འོག་ལ་བྱས་ཡུ་རོབ་པའི་ས་ཆ་མང་ཆེ་འཁྱགས་རོམ་ཅན་འདི་འདྲའི་ཞིག་ཆགས་ཡག་གི་དུས་ཚོད་བྱུང་བ་རེད། དེའི་བྱུང་བའི་རྗེས་ལ་ཡིན་ན་ཨ་ནི་ཕལ་ཆེར་ལོ་སྟོང་ཕྲག་བཅུ་གཉིས་ཞིག་གོང་ལ་ཡང་གློ་བུར་ཐོལ་རྒྱག་ད་གང་དག་དེ་དྲོ་རུ་དྲོ་རུ་ཕྱིན་བྱས་ཨ་ནི་འཁྱགས་རོམ་དེ་གའི་ག་ལེ་ག་ལེ་བཞུར་ཕྱིན་གནམ་གཤིས་དྲོ་རུ་ཕྱིན་ཡོད་ས་རེད་ཕྱིན་པའི་རྗེས་ལ་ཡིན་ན་ལོ་བརྒྱད་བརྒྱ་ཙམ་ཕྱིན་པའི་རྗེས་ལ་ཡིན་ན་ཡང་ཧོབ་སྟེ་ཁ་ལ་ཡང

རྡོ་དང་འདི་འདྲར་བལྟས་བྱས་ཡིན་ན་ད་ཚོད་དཔག་བྱེད་དགོས་རེད་མ་གཞི་དངོས་སུ་རང་འདི་འདི་སུ་གང་གིས་ཤེས་ཡ་ཡོད་མ་རེད་པ་དེའི་སྐབས་དེར་ལོ་སྟོང་ཕྲག་བཅུ་གཉིས་གོང་སོང་དུས་ཧ་ལམ་ད་ལྟའི་ང་རང་ཚོ་བསམ་སྟངས་ཡ་མི་འདི་ཚོ་ཡོད་མ་རེད་བྱས་ད་དེ་ཚོ་དངོས་གནས་ཡིན་པ་ཡིན་ན་ད་འདི་སྐབས་དེ་ཡིན་ན་གནམ་ཧོབ་དེ་ཁར་གྲང་རུ་ཕྱིན་འདི་ནས་དྲོ་པོ་ཆགས་སྟངས་ནི་ཡང་གློ་བུར་ཐོབ་རྒྱག་ལོ་ཉི་ཤུ་སུམ་བཅུའི་ནང་ལོགས་ལ་ཡ་གྲང་རུ་ཕྱིན་བྱས་གྲང་པོ་ཆགས་ཐེངས་གཅིག་ལ་ཡ་ལོ་སྟོང་ཕྲག་གཅིག་གྲང་པོ་ཆགས་པ་བཟོ་འདྲ་བ་དེ་ཡིན་ན་ཡ་ཨ་ནི་འདི་རྒྱ་མཚོའི་ནང་ལོགས་གི་རྒྱུག་ཆུ་ཆེན་པོ་དེ་དང་འབྲེལ་བ་ཡོད་པ་ཡིན་པ་ཡིན་ན་འདི་དངོས་གནས་ཡིན་པ་ཡིན་ན་ད་ད་ལྟ་འགོར་རུ་འགྲོ་གི་ཡོད་པའི་གནས་སྟངས་བཟོ་འདྲ་བ་དེ་ཡིན་ན་དངོས་གནས་ཞེ་པོ་སེམས་ཁྲལ་བྱེད་དགོས་ཆགས་བསྡད་ཡོད་འདྲ་གལ་སྲིད་འགོར་རུ་ཕྱིན་ལྷག་པར་དུ་ཐ་མ་དེ་ཡིན་ན་ཆུ་དེ་ཁྱོན་རྒྱུག་ཡ་མེད་པ་དེ་ཆགས་པ་ཡིན་ན་ཁོ་ཚོས་ཚོད་དཔག་བྱས་པ་ཡིན་ན་ད་རྦད་དེ་ཡུ་རོབ་དང་དེ་ཚོ་རྦད་དེ་གནམ་ཧོབ་དེ་ཁ་ལ་ཞེ་པོ་ཅིག་གྲང་རུ་ཞེ་པོ་ཕྱིན་མི་ངེས་ཞེས་ཡང་སེམས་ཁྲལ་བྱས་བཞག།
ལགས་རེད་དབང་ཕྱུག་ལགས་ཀྱིས་ད་ལྟ་གོང་དུ་ད་ཡུ་རོབ་དེ་བར་ལ་ད་གལ་སྲིད་དེ་ཡི་གནས་ཚུལ་དེ་ད་ཤུགས་ཆེ་རུ་ཆེ་རུ་འགྲོ་ན་དངོས་ཡོད་ཆགས་པ་ཡིན་ན་ཡུ་རོབ་དེ་བར་གྲང་རུ་ཞེ་དྲག་འགྲོ་གི་རེད་གསུངས་སོང། དེ་ག་ནང་བཞིན་ཨ་ནི་འཛམ་བུ་གླིང་ས་གནས་གཞན་ལ་གནམ་གཤིས་འགྱུར་ལྡོག་གི་ཐོག་ནས་ཤུགས་རྐྱེན་ག་འདྲས་ཤིག་ཡོང་གི་ཡོད་པ་ཚན་རིག་པ་ཚོའི་ངོས་ནས་ཚོད་དཔག་བྱས་འདུག།
རེད་ད་ལྟ་ངས་ཟེར་ཡག་དེ་ཕལ་ཆེར་གཅིག་ཡུ་རོབ་དང་ཕར་ལ་ཡ་ཨ་ནི་གྲང་ཚད་དེ་ཚོ་ཕལ་ཆེར་བཅུ་ཉི་ཤུ་དེ་སྔ་མོ་བྱས་པ་ནང་བཞིན་བྱས་བྱས་མར་གྲང་རུ་ཕྱིན་ས་དེ་ཚོ་ད་ཕལ་ཆེར་ད་ཞེ་པོ་ཅིག་གནས་ཚུལ་ཆེན་པོ་བྱུང་ན་མི་ཤེས་འདི་འདྲ་ཡོང་གི་མ་རེད་པ་གྲང་རུ་ས་དེ་ཡིན་ན་ཆ་སྙོམས་དེ། གྲང་ཚད་དེ་ཡིན་ན་གཉིས་གསུམ་གཅིག་འདི་འདྲ་མར་ཕྱིན་པ་ཡིན་ནའི་ལས་ཞེ་པོ་ཅིག་ག་ཟེར་རེད་བརྡབ་གསིག་ཆེན་པོ་ཞེ་པོ་ཅིག་བཟོ་གི་རེད། ད་ཡིན་ནའི་ལས་ཐད་ཀར་ཁོ་རང་ད་ལྟ་རང་ལྟ་ཅིག་གོ། རྒྱུག་ཆུ་བཟོ་འདྲ་བ་དེ་འགོར་རུ་ཕྱིན་པའི་ཐད་ཀར་གྱི་ཡང་ལྟ་ཅིག་མཐོང་ཡ་ཡོད་པ་རང་གི་དཀའ་ངལ་འཕྲད་ཡ་འདི་ཚན་རིག་པ་ཚོས་ཁ་ཤས་ཀྱི་དཔེ་མཚོན་བཞག་བཞག་དང་པོ་དེ་དཔེ་མཚོན་བཞག་པ་ཡིན་ན་ཨ་མི་རི་ཀ་དང་ད་ལྷོ་ཨ་མི་རི་ཀ་དབུས་ཨ་མི་རི་ཀ་འདི་བརྒྱུད་ཀྱི་རྒྱ་མཚོའི་ཆུ་ཚད་ཆུའི་ཚད་གཞི་བཟོ་འདྲ་བ་འདི་ཕལ་ཆེར་གུ་རུ་མཐོ་རུ་འགྲོ་གི་རེད། ད་ཆུ་མཐོ་རུ་ཕྱིན་པ་ཡིན་ན་ད་འདི་བརྒྱུད་ལ་ཕར་ད་གྲོང་ཁྱེར་མང་པོ་ཡིན་ན་ག་ད་རྒྱ་མཚོའི་འགྲམ་དེ་བསྡད་འགྱོག་འདི་རྒྱ་མཚོ་ནས་ཡང་མི་ཊར་གཅིག་གཉིས་ལས་མཐོ་མེད་འགྱོག་འདི་ཁ་ཤས་མི་ཊར་གཅིག་གཉིས་མཐོ་མེད་འགྱོག་འདི་མང་པོ་ཡོད་རེད། ད་མི་ཊར་གཅིག་མཐོ་རུ་ཕྱིན་པ་ཡིན་ན་ས་ཆ་འདི་ཚོ་གང་ག་ལོག་ཆུའི་འོག་ལ་ནུབ་ཡག་ཉེན་ཁ་ཡོད་རེད་པ་ད་འདི་འདི་ཉེན་ཁ་ཆེན་པོ་ཞེ་པོ་ཅིག་མངོན་གསལ་དོད་པོ་བྱས། གཉིས་པ་དེ་ཡིན་ན། ཡར་མར་བསྒྱུར་མ་ཐུབ་ཡིན་ན། ཨ་མི་རི་ཀའི་ལྷོ་ཕྱོགས་དང་ཕར་མ་ཡ་མི་དང་ད་ག་ཟེར་རེད་ཕློ་རི་དཱ་དང། ཨ་ནི་འདི་བརྒྱུད་དེ་གའི་གང་ག་ལོག་རྒྱ་མཚོ་དེ་ད་འདི་སྟེ་རྒྱ་མཚོ་སྨད་ཀྱི་རྒྱ་མཚོ་དྲོ་པོ་ཞེ་པོ་ཅིག་རེད་དགུན་ཁ་ཡིན་པ་ཡིན་ནའི་ལས། ཕར་ཆུ་རྐྱལ་བྱས་དང་དཀའ་ངལ་ཅི་ཡང་ཡོད་མ་རེད་ད་ལྟ་ཡིན་ན་ད་འདིའི་ཆུ་གྲང་ཆུ་ཚ་བ་དེ་གའི་ཡར་རྒྱུག་ཆུ་དེ་ན་ཡར་རྒྱུག་བྱས་ཕར་དེ་འཛམ་བུ་གླིང་བྱང་སྣེ་བར་དུ་ཕྱིན་འཛམ་བུ་གླིང་བྱང་སྣེའི་ཆུ་གྲང་མོ་དེ་ག་དེ་མར་ཡོང་གི་ཡོད་ཙང་ཆུ་དེ་སྤྱིར་བཏང་གི་དྲོད་འཇམ་རེད་བསྡད་གི་ཡོད་ཟེར་བ་ད་འདི་ཡར་ཅིག

ཁོའི། ཅིག་རྒྱུ་མཚན་ཅིག་ད་དེ་དེ་ཁོ་རྙོག་དྲ་ཚ་པོ་ཞིག་རེད་ཤག་དེའི་རྐྱེན་པས་ཡིན་ན། ཕི་གེ་ཨ་ཧྥི་རི་ཀའི་བྱང་ཨ་ཧྥི་རི་ཀའི་རྒྱུད་དེ་ཨ་ད་ལྟ་ཁོ་ནའི་ས་ཧ་ར་དང་འདི་རྒྱུད་དེ་སྒང་ག་ལོག་ཞེ་དྲག་གི་ས་ཆ་སྐམ་པོ་རེད། འདི་སྐམ་པོ་ཡིན་པ་དེ་ད་དུང་སྐམ་རུ་ཕྱིན་བྱས་ཡིན་ན་ད་ཆར་པ་མ་བབས་ཡག་དང་དེ་འདྲས་ཞེ་པོ་ཅིག་ཐན་པ་བསྟན་ཡག་དེ་ཤུགས་དཔེ་ཆེན་དུ་འགྲོ་མདོག་ཁ་པོ་རེད། ད་དེ་འདྲས་ཕྱིན་པ་ཡིན་ན་ད་ལྟ་ཁོ་ནའི་ད་ཕི་གེའི་རྒྱུད་ཀྱི་དེ་གའི་མི་མང་དེ་གའི་ཐན་པ་དང་མུ་གེ་དང་དམག་འཁྲུག་དང་དེ་འདྲས་ཞེ་པོ་ཅིག་ནང་ལ་ཡར་མྱོང་བྱས་བསྡད་ཡོད་རེད། འདིའི་ཨེ་ནི་གནམ་གཤིས་འགྱུར་ལྡོག་ཕྱིན་བྱས་ས་ཆ་ཕི་གེ་ཡར་ད་དུང་སྐམ་རུ་ཕྱིན་པ་ཡིན་ན་ད་སེམས་ཅན་སྲོག་ཆགས་ཡིན་ནའི་རེད་ཨ་ནི་མིའི་དམག་འཁྲུག་དང་ད་མུ་གེ་དང་དམག་འཁྲུག་གཉིས་དེ་ག་དུས་ཡིན་ནའི་ལས་མཉམ་དུ་མཉམ་དུ་ཡོང་གི་ཡོད་རེད་བྱས་ཙང་ཁོ་སྤྱི་ཚོགས་ཀྱི་བརྡབ་གསིག་དང་དེ་འདྲས་ཚོ་དཔེར་བྱས་བཤད་ན་ང་ཚོས་ཚང་མ་ལོག་དེ་བརྙན་འཕྲིན་ནང་ལོག་ལ་ཡ་གསར་འགྱུར་གཟིགས་པའི་སྐབས་ཡིན་ན་ཕི་གེ་ཡུ་རོབ་ནང་ལོག་ལ་ཡ་ད་སྐྱབས་བཅོལ་བ་ཡོང་མཁན་ཞེ་པོ་ཅིག་སོང་ཨ་ད་ཁ་ཅིག་ད་དཔེར་སི་རི་ཡ་ལ་ད་དམག་འཁྲུག་ཡོང་གི་ཡོད་རེད་ཡིན་ནའི་མང་པོ་ཞེ་པོ་ཅིག་ཨ་ཧྥི་རི་ཀའི་བྱང་ཕྱོགས་ངུ་ཅོ་ནས་ས་སྐམ་པོ་ཡིན་པ་དེ་ཚོ་ཐན་པ་བསྟན་ས་དེ་ཚོ་ནས་ཡིན་ན་མི་ཁའི་འཚོ་གནས་མ་ཐུབ་བྱས་བྱས་ཨ་ནི་ཡུ་རོབ་ནང་བྲོས་ཡོང་གི་ཡོད་རེད་བྱས་ཙང་ད་ཁོའི་གནམ་གཤིས་ཀྱི་ཤུགས་རྐྱེན་དེ་ཡིན་ཁོ་གནམ་གཤིས་སྡུག་པོ་བསྟན་སའི་ཐན་པ་བསྟན་གི་ཡོད་ནའི་ལྷགས་པ་རྒྱག་གི་ཡོད་ནའི་འདི་ས་ཆ་གཅིག་པོ་མ་ཡིན་པ་ས་ཆ་འདིའི་ནང་ལོག་དཀའ་ངལ་འཕྲད་པའི་མི་མང་དེ་གའི་དེ་ས་ཆ་གཞན་པ་ཕར་བྲོས་ཚོ་དང་པ་ད་འཛམ་བུ་གླིང་ཁྱོན་ཡོངས་ཁོ་རའི་དཔལ་འབྱོར་དང་ཆབ་སྲིད་དེ་ཚང་མ་ལོག་ལ་ཡར་ན་ག་ད་ལྟ་རྒྱུན་དང་ཨ་ནི་ག་ཚོད་རང་ཤུགས་རྐྱེན་ཆེན་པོ་ཐེབས་ཀྱི་རེད་ཟེར་བྱས་འདི་འདྲ་ཤོད་ཀྱི་ཡོད་ཤག།
འདི་ནི་ཨ་རིའི་རླུང་འཕྲིན་ཁང་གི Podcast གི་བསྐྱར་ཞིབ་ཀྱི་ལས་རིམ་དེ་ཡིན། ད་ལྟ་གསན་པའི་ལས་རིམ་འདིའི་ནང་ལ་ཚེ་བརྟན་དབང་ཕྱུག་ལགས་ཀྱིས་བདུན་ཕྲག་འདིར་འཛམ་གླིང་ཐོག་གི་གསར་ཤོག་ཆེ་ཁག་ཚོས Atlantic རྒྱ་མཚོ་ཆེན་པོའི་ནང་རྒྱུག་ཆུ་གཙོ་ཆེ་ཁག་གི་རྒྱུག་ཚད་འགོར་དུ་འགྲོ་གི་ཡོད་པ་དེ་ནི་གནམ་གཤིས་འགྱུར་ལྡོག་འགྲོ་གི་ཡོད་པའི་རྟགས་མཚན་གསར་ཤོས་ཤིག་ཡིན་པ་གནས་ཚུལ་སྤེལ་བའི་ཐད་ལ